རྣམ་པ་ཚོ་སྐུ་ཁམས་བཟང་འདི་ག་ཨ་རིའི་རླུང་འཕྲིན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་གཉེར་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལེ་ཚན་འདི་ནང་ང་ཚོས་མུ་མཐུད་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་རྗེས་ཀྱི་གནས་ཚུལ་དང་དེ་བཞིན་ཁོང་གི་བཟའ་མི་བུ་ཕྲུག་ཚོ་ལ་འཕྲད་པའི་དཀའ་སྡུག་གི་སྐོར་ངོ་སྤྲོད་ཞུ་གི་ཡིན། དང་པོ་ང་ཚོ་རྒྱ་ནང་གི་ད་རྩེད་མོ་རྩེ་ས་རང་ལ་མཁན་པོ་གཅིག་གི་འགྲོ་ཡ་གྲ་སྒྲིག་བྱས་པ་རེད། ད་དེ་ང་ཚོ་ཡང་གྲོས་བསྡུར་བྱས་ད་དེ་སྐད་ཐོག་དེ་ཁོ་དམ་དྲག་ད་ད་ག་རེའི་སྒང་ལ་ཤུགས་ཆེན་པོ་འགྲོ་གལ་སྲིད་འགྲོ་མ་ཐུབ་པ་ཡིན་ན་ཨ་ང་ཚོ་ད་ཡང་དེ་ལས་ཉོ་བ་གཅིག་བཙལ་དགོས་འདུག་ཟེར། ཨ་ནི་མཐའ་མ་དེ་ང་ཚོ་མི་མང་པོ་གྲོས་བསྡུར་བྱས་ནས་ད།

ཨང་དང་ང་ཚོས་ཁོ་བོ་ཤི་ཡོད་ན་གསོན་ཡོད་ན་རྒྱུས་ཡོད་ན་ཧ་མ་གོ་ནས་རྒྱུན་རིང་པོ་ཞིག་ལྷག་རེད་དེ་སྐབས་སུ་ནི་ད་ཨ་མ་གཙོས་བྱས་ནས་ང་ཚོ་ནང་མི་ཚང་མ་བད་ཉིམ་ཚིག་འགྲོ་ཡོད་མ་རེད་ད། མགོ་ལོག་འཇིགས་མེད་ལ་ང་ཉེ་ད་ཉིས་སྟོང་དྲུག་གི་ལོ་ལ་ངོ་ཤེས་པ་རེད་ཉིས་སྟོང་དྲུག་གི་ལོ་ལ་ཁོ་ཚོ་གི་རོགས་པ་གཅིག་དང་ད་ལྷ་མོ་མཚོ་གཉིས་འདུག་སའི་རྒྱ་གར་ད་ན་ལྷོ་ཕྱོགས་ལ་དབང་སོང་ས་དེ་ལ་ངོ་ཤེས་ད་མ་གཞི་ནི་ང་མགོ་ལོག་འཇིགས་མེད་ཁོ་ཚོ་གི་བླ་བྲང་དགོན་པ་ན་ངོ་ཤེས་པ་དེ་འདྲ་མང་པོ་ཡོད་རེད་ང་བླ་བྲང་དགོན་པ་དེ་ཡང་སེ་འགྲོ་གི་ཡོད་རེད།

ད་དེ་འདྲའི་གཅིག་མོ་ངོ་མཐའ་མ་དེ་ལ་དོན་དག་ལ་ཐུག་ཐུབ་ཡོད་མ་རེད་ཨ་མ་འདི་མ་ཐུག་ཐུག་མ་ཐུབ་ནས་ཨ་མ་ཧོབ་ཏེ་ན་ནས་གྲོངས་རེད་ད་དེ་ང་ཚོ་གི་སེམས་ནང་ནས་དཀའ་ངལ་ཆེ་ཤོས་གཅིག་ཡིན། གོང་དུ་ངོ་སྤྲོད་ཞུས་ཟིན་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་སྤྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ནས་རྒྱ་གར་དུ་བཙན་བྱོལ་དུ་ཕེབས་པ་དང་དེ་བཞིན་འདི་ལོའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་དགུ་ཉིན་ཁོང་ཐེངས་དང་པོ་རྒྱ་གར་དུ་ཕེབས་ཐུབ་པ་བྱུང་ཡོད། ད་ལྟའི་ཆར་ཆབ་སྲིད་བཙོན་ཟུར་ཁོང་ཨ་རིའི་ནང་གནས་བཞུགས་གནང་མུས་ཡིན་པ་རེད། ཐེངས་འདི་ང་ཚོས་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལེ་ཚན་འདི་ཞུས་ཟིན་པ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་གཟིགས་གནང་བར་ཐུགས་རྗེ་ཆེ།